Butler ཡིས་ད་ལྟ་གི་དུས་སུ་གཞུང་གི་འཕྲོད་བསྟེན་ལྟ་སྐྱོང་དེ་ཧ་ཅང་གནས་སྟངས་སྐྱོ་བོ་ཟིག་གི་འོག་ཏུ་ལྷུང་ཡོད་པ་དང་མ་འོངས་པ་ཨོ་སི་ཁྲུ་ལི་ཡ་གི་གཞི་རིམ་གྱི་འཕྲོད་བསྟེན་སྨན་ཁང་ཁག་ལ་བསྒྱུར་བཅོས་བྱེད་སྲིད་པ་ཁོང་གི་སྐད་ཆ་གི་ཤུགས་ནས་བསྟན་ཡོད་པ་རེད། འདས་པའི་ལོ་མང་པོ་ཟིག་གི་རིང་ལ་ཨོ་སི་ཁྲུ་ལི་ཡ་གི་འཕྲོད་བསྟེན་ལྟ་སྐྱོང་གི་སྒྲོམ་གཞི་གི་ཐད་ལ་གླེང་སློང་དང་བགྲོ་གླེང་མང་པོ་བྱས་ཡོད་པ་རེད་འོན་ཀྱང་ད་ལྟ་དབུས་གཞུང་གིས་གཞི་རྒྱ་ཆེ་བའི་ཕྱིར་ཞིབ་ཟིག་བྱེད་ཀྱི་ཡོད་པ་དང་དེ་ལ་འགྱུར་བ་མང་པོ་ཟིག་ཐེབས་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། ཐེངས་འདིའི་ཕྱིར་ཞིབ་ནི་འདས་པའི་ལོ་ངོ་བཞི་བཅུ་གི་ནང་ལ་ཕྱིར་ཞིབ་ཆེ་ཤོས་དེ་ཆགས་ཀྱི་ཡོད་པ་རེད་མ་འོངས་པར་ཨོ་སི་ཁྲུ་ལི་ཡའི་གཞི་རིམ་གྱི་འཕྲོད་བསྟེན་སྨན་ཁང་ཁག་གི་ནང་སྨན་ཞབས་པ་དང་ཛ་དྲག་ཉེར་སྤྱོད་པ་དེ་མིན་སེམས་ཁམས་ཆེད་ལས་པ་དང་ཟས་བཅུད་ཆེད་ལས་པ་སོགས་ཀྱི་ཆེད་ལས་ཀྱི་ལས་རིགས་ཇེ་མང་དུ་གཏོང་སྲིད་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད་ཨོ་སི་ཁྲུ་ལི་ཡ་རྒྱལ་ཡོངས་ཀྱི་འཕྲོད་བསྟེན་ལྟ་སྐྱོང་ཇེ་ལེགས་ལ་གཏོང་ཐབས་སུ་ད་ལྟའི་དུས་ལ་དབུས་ངལ་རྩོལ་ཚོགས་པས་གཞུང་གི་སྨན་བཅོས་ལྟ་སྐྱོང Medicare འོག་ལ་ཆེད་ལས་པའི་ལས་རིགས་ཇེ་མང་དུ་གཏོང་བ་ལ་གྲ་སྒྲིག་བྱེད་བཞིན་ཡོད་པ་རེད།

དེའི་རྒྱུ་མཚན་ནི་ཁོང་ཚོས་ས་གནས་གཞི་རིམ་སྨན་ཁང་ལ་བསྟེན་ཐུབ་ཀྱི་མེད་པ་མ་ཟད་གཞི་རིམ་འཕྲོད་བསྟེན་ལྟ་སྐྱོང་གི་ལམ་ཁ་དེ་ས་གནས་སུ་ཐོབ་ཀྱི་མེད་པས་རེད་ཅེས་འགྲེལ་བརྗོད་བྱས་བྱུང་འདས་པའི་ཟླ་ཁ་ཤས་ཀྱི་རིང་ལ་དབུས་གཞུང་གིས་འཕྲོད་བསྟེན་གྱི་ཚོགས་པ་ཁག་དང་ནད་པའི་བདེ་སྡུག་ཞུ་གཏུག་ལས་འགུལ་བ་ཚོ་དང་མཉམ་དུ་ཨོ་སི་ཁྲུ་ལི་ཡ་གཞུང་གི་སྨན་བཅོས་ལྟ་སྐྱོང Medicare གི་འཐུས་སྒོ་ཇེ་ཚང་དུ་གཏོང་ཐབས་ལ་ལས་ཀ་བྱེད་བཞིན་ཡོད་པ་རེད་ལ་དེར་ཚོགས་ཆུང་ཞིག་ཀྱང་བཙུགས་ཡོད་པ་རེད།

འོན་ཀྱང་སྒྲོམ་གཞི་དེ་ལ་འགྱུར་བ་ཟིག་བཏང་སྟེ་དབུས་དང་མངའ་སྡེའི་གཞུང་གཉིས་ཀ་མཉམ་རུབ་བྱས་ཏེ་རོགས་དངུལ་སྤྲོད་པ་ཟིག་དང་ཆེད་ལས་པའི་ལས་རིགས་སྣ་མང་ཡོད་པ་ཞིག་ལྷག་པར་དུ་ལོ་ན་མཐོ་བ་དང་བཅོས་ཐབས་དཀའ་ཞིང་རྒྱུན་རིང་ནད་ཀྱིས་མནར་བའི་ནད་པ་ལྟ་བུ་ལ་རོགས་དངུལ་ཇེ་མང་ལ་གཏོང་བའི་སྒྲོམ་གཞི་ཟིག་ཡིན་དགོས་པའི་ལྟ་ཚུལ་འཛིན་མཁན་ཡོད་པ་དེ་གནས་ཚུལ་གསར་བ་ཟིག་གང་ཡང་མ་རེད། དེའི་ཐད་ལ་ལོ་མང་པོའི་རིང་ལ་གྲོས་བསྡུར་བྱས་ཡོད་པ་རེད་ཐེངས་སྔོན་མ་ང་ཚོ་གཞུང་འཛིན་སྲིད་གཞུང་ཡིན་པའི་སྐབས་ལ་ང་ཚོས་དེའི་ཐོག་ལ་ཚོད་ལྟའི་ལས་གཞི་ཟིག་ཡང་སྤེལ་ཡོད་པ་རེད་སྐབས་དེར་ང་ཚོས་གཅིན་སྙི་གི་ན་ཚའི་ཐོག་ལ་དམིགས་བསལ་གྱིས་ཤུགས་བརྒྱབ་ཡོད་པ་རེད་ཅེས་བརྗོད་བྱུང། དབུས་དང་མངའ་སྡེའི་གཞུང་གཉིས་མཉམ་རུབ་གི་ཐོག་ནས་རོགས་དངུལ་སྤྲོད་པའི་འཕྲོད་བསྟེན་ལྟ་སྐྱོང་གི་སྒྲོམ་གཞི་ཟེར་བ་དེའི་ནང་ལ་སྨན་ཁང་ཆེན་པོ་དང་ཛ་དྲག་སྨན་ཁང་གི་ནད་པ་ཇེ་ཉུང་ལ་གཏོང་ཐབས་སུ་ས་གནས་སྨན་ཁང་ནང་དུ་སྨན་ཞབས་པ་དང་སྨན་སྤྲོད་མཁན་ཛ་དྲག་ཉེར་སྤྱོད་པ་སོགས་ཀྱི་ཆེད་ལས་ལས་རིགས་ཇེ་མང་དུ་གཏོང་སྲིད་པ་རེད་སྲིད་བློན་ཨན་ཐོ་ནི་ཨལ་བྷི་ནི་སིས་ཨོ་སི་ཐྲི་ལི་ཡའི་གཞི་རིམ་འཕྲོད་བསྟེན་དང་འབྲེལ་ནས་ང་ཚོས་ཨོ་སི་ཁྲུ་ལི་ཡ་གི་གཞི་རིམ་འཕྲོད་བསྟེན་ལྟ་སྐྱོང་ལ་བཟོ་བཅོས་ཤུགས་རྒྱག་དགོས་པ་མཐོང་གི་འདུག་དེའི་རྒྱུ་མཚན་ནི་གལ་སྲིད་ནད་པ་ཞིག་ལ་གཞི་རིམ་གྱི་འཕྲོད་བསྟེན་ལྟ་སྐྱོང་མ་རག་ཚེ་ནད་པ་དེའི་འགྲོ་སོང་ཇེ་མང་ནས་ཇེ་མང་ལ་འགྲོ་བ་རེད་དཔེར་ན་གལ་སྲིད་ནད་པ་ཞིག་གི་འཕྲལ་དུ་སྨན་པ་ལ་བསྟེན་དགོས་བྱུང་ནའང་སྨན་པ་ལ་བསྟེན་མ་ཐུབ་ཚེ་ཁོང་གི་ན་ཚ་ཇེ་ལྗིད་ལ་སོང་ནས་སྨན་ཁང་ལ་ལྷུང་འགྲོ་བ་དང་མཐའ་མ་དེ་ཛ་དྲག་སྨན་ཁང་ནང་ལ་འགྲོ་དགོས་པའི་གནས་སྟངས་ཆགས་ཀྱི་ཡོད་པ་རེད་ནད་པ་དེའི་ན་ཚ་ཇེ་སྡུག་ནས་ཇེ་སྡུག་ཏུ་སོང་བ་ལ་བརྟེན་ནས་འགྲོ་སོང་ཡང་ཇེ་མང་ནས་ཇེ་མང་དུ་འགྲོ་བ་རེད་ཅེས་བརྗོད་བྱུང། Bruce Willett ནི Royal Australia སློབ་ཆེན་གྱི་ས་གནས་སྨན་པ་ཡིན་པ་དང

ཨོ་སི་ཀྲུ་ལི་ཡ་གཞུང་གི་སྨན་བཅོས་ལྟ་སྐྱོང Medicare ལ་སྐྱོན་ཆ་ཡོད་པའི་རྟགས་གཞན་ཟིག་ནི་གཞུང་གི་ཁྱད་ཆོས་འོས་པའི་སྨན་ཁང་ཇེ་ཉུང་ལ་འགྲོ་བཞིན་ཡོད་པ་དེ་ནས་ཤེས་ཐུབ་པ་རེད་ས་གནས་མང་པོ་ཞིག་གི་ནང་ལ་གཞུང་གི་ཁྱད་ཆོས་འོས་པའི་སྨན་ཁང་རྙེད་རྒྱུ་ཇེ་དཀའ་ནས་ཇེ་དཀའ་དུ་འགྱུར་བཞིན་ཡོད་པ་དང་སྨན་བཅོས་ཀྱི་འགྲོ་སོང་ཡང་རང་ཉིད་ཀྱི་ཁུག་མ་ནས་གཏོང་དགོས་པའི་གནས་སྟངས་ཇེ་མང་ནས་ཇེ་མང་ལ་འགྲོ་བཞིན་ཡོད་པ་རེད་ཨོ་སི་ཀྲུ་ལི་ཡ་འཕྲོད་བསྟེན་ཚོགས་པའི་སྨན་པ Danielle McMullen གྱིས་མི་མང་པོ་ཞིག་ལ་འཕྲལ་སེལ་གྱི་རོགས་དངུལ་ཛ་དྲག་གིས་དགོས་སྐོར་བརྗོད་དོན།